བསྐུལ་བྱ་ཐམས་ཅད་ཀྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེ་ཡི་ཆེད་དུ་དམ་པའི་ཆོས་རྣམ་པར་དག་པར་གསན་སྙམ་པས། ཀུན་སློང་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལེགས་པར་གསལ་བཏབ་ནས་གསན་པར་ཞུ། ད་གསན་བྱའི་ཆོས་དེ་ལ་ལམ་རིམ་གྱི་དམིགས་སྐོར། སོ་སོའི་ཕིག་གི་བློ་སྦྱོང་འདྲ་བོ་ཡིན་གྱི་མིན་གྱི་བྱེད་དགོས་རེད་མ་གཏོགས། ཆོས་སེང་གེ་བཤད་ནས་ཨམ་ཅོག་ནི་ཉན་བྱེད་གཡུག་ཞོག་ཅིག་ཡོད་ན་ཡང་ཕན་ཐོགས་ཀྱི་མ་རེད་ང་རང་ཚོ་དཀའ་ལས་རྒྱབ་པ་འཕྲོ་བརླག་རེད། སེམས་བློ་སྦྱོང་སྨྲས་པ་སྐྱོང་སེམས་ལ་བཟོ་བཅོས་ཀྱི་ཨ་འཐས་བཏགས་པའོ་ཡིན་ཙང། ཐོག་མར་དལ་འབྱོར་དོན་ཆེ་རྙེད་དཀའ་དེ་བྱེད། དེ་ནས་འཆི་བ་མི་རྟག་པ་སྒོམ། དེ་ངན་སོང་གི་སྡུག་བསྔལ་སྒོམ། དེ་ནས་སྐྱབས་འགྲོ་བྱེད། དེ་ནས་ལས་འབྲས་ལ་སློབ། དེ་འདྲ་རེད། ད་དེའི་འོག་ཏུ་འཁོར་བ་སྤྱི་ཡི་ཉེས་དམིགས་རེད་འཁོར་བ་སྤྱི་ཡི་ཉེས་དམིགས་དེ་ལ་སྒོམ་པ་ལ། འོང། ད་དེ་ཡན་ཆད་དེ་ཁ་སང་ཞུས་ཚར་དེ་རེད། སྡུག་བསྔལ་དེ་ལ་སྒོམ་པ། རིགས་དྲུག་སོ་སོའི་སྡུག་བསྔལ་དང་འཁོར་བ་སྤྱི་ཡི་སྡུག་བསྔལ་བྱས་པ་རེད་དེ། སྤྱི། སོ་སོའི་སྡུག་བསྔལ་འདི་ལ།

བཟོ་བྱེད་ཅིག་གི་བས། དེ་ནི། ཧ་གོ་བོར་བ་ཉེ་བའི་སྡུག་བསྔལ་ཞེན་གི་རེད། དུད་འགྲོ་ལ་སྡུག་བསྔལ་མེད་པའི་བཟོ་འདྲ་གཅིག་བྱས་ནས་ངོ་དགུ་ཡོད་འགྲོ། དུད་འགྲོ་ཚོས་འདྲ་ཆགས་གི་འདུག། ས་འོག་འབུ་སྲིན་གང་ག་དུད་འགྲོ་རེད། བས། འགའ་ཤས་ནི་འགྲོ་ཐུབ་གི་ཡོད་རེད། འགྲོ་ཐུབ་ནས་མཚན་ནག་གུང་ལ་ས་ཐིག་སྒང་ལ་དོན་གྱི་མེད་ན་ཕར་འགྲོ་ཚུར་འགྲོ་ག་རེ་དགོས་ཀི་ཡོད་ཡིན་ན། ཅིག་བྱས་ཡང་ཞོགས་ཀའི་ནམ་ལངས་ཡོང་དུས་གྱ་ཐིག་གི་འགྲོ་འགྲོ་གི་རེད་ཡང་ས་འོག་མར་འཛུལ་ཨེ་ཐུབ་ལྟ་དགོས་ཀི་ཡོད་རེད། འང་དེ་འདྲའི་ཤ་སྟག་བྱས། ཁ་འཐོར་བ་ཚོ་སྐྱིད་ཤོས་རེད། ཨ་འདའ་ནང་བཞིན་གྱི་རི་དྭགས་དེ་ཚོ་ཡིན་ནའི། ཚང་མ་སློབ་པའི་གཉིད་སྐྱིད་པོ་མེད་པར་རང་སྲུང་བྱེད་དུ་ཉལ་དགོས་གི། ཕལ་ཆེར། རྒས་ལོང་མེད་པར་གཞན་པ་གཅིག་གིས་ཟ་འགྲོ་གི་རེད་དུད་འགྲོ་ཟེར་མཁན་དེ་དེ་འདྲ་རེད་གཅིག་གིས་གཅིག་ཟ་ནས་པའི་གཞན་པ་ཞིག་གི་ལྟོ་ཆས་རེད་མ་གཏོགས་ཡག་པོ་བྱས་ནས་པའི་ཤི་ལོང་ཡོད་མ་རེད་ཟ་ཡག་དེ་བསད་ནས་ཟ་རོགས་བྱེད་གི་མ་རེད་གསོན་པོ་ཁོ་ར་ཟས་བཞག་གི་རེད། གཞོགས་གཅིག་ནས་ཟ་གི་ཚེ་གི་གཞོགས་གཅིག་ནས་གི་པའི་གི་གཞོགས་བརྒྱ་གི་བརྒྱ་གི་བརྒྱ་ནས་ཟ་གི་རེད། དུད་འགྲོ་དུད་འགྲོ་སྡུག་བསྔལ་ཡང་ཤོས་དེ་རེད། ད་དུད་འགྲོ་བྱིངས་ན་གནས་པ་ཟེར་མཁན་དེ་ང་ཚོ་སླེབས་ས་ཡོད་མ་རེད། ཤི་ན་མ་གཏོགས་སྐྱེ་དུས་མ་གཏོགས་སླེབས་ཡོད་མ་རེད། ཐག་རིང་པོ། ཉི་མ་ཟླ་བའི་འོད་ཀྱིས་མ་ཁྱབ་ས་གི་གླིང་གི་མཐའ་ལ། མུན་པ་ནག་གུང་ནང་ལ། ད་དེ་ལ་བས་ཅིག་ཕར་འགྲོ་ཚུར་འགྲོ་བྱེད་ས་ཡོད་མ་རེད་ད་བླུགས་བཞག་པའི་ཚུལ་རེད་ལ། འབྲུ་བླུགས་བཞག་པ་ནང་བཞིན་ཡོད་རེད། ཡང་སོ་སོའི་ཁ་རྩ་ལ་ག་རེ་ཡོད་ཡོད་ཟ་རྒྱུ་རེད། ཆེ་བ་གིས་ཆུང་བ་མིད་བཏང་རྒྱུ་རེད་ཆུང་བ་གིས་ཆེ་བ་ཨི་ཁུང་བཏོན་ནས་ཟ་རྒྱུ་རེད། དེ་འདྲའི་ཤ་སྟག་བྱས་སྡུག་བསྔལ་རང་བཞིན་མ་གཏོགས་སྐད་ཅིག་གི་བདེ་བའི་གོ་སྐབས་ཡོད་མ་རེད། སྐབས་སུ་སྡོད་སའི་གདན་གཅིག་ནས་གདན་མ་བདེ་བ་ཅིག་བྱུང་ན། མ་དག་སྐར་མ་བཅོ་ལྔ་ཙམ་གྱི་བསྡད་ཐུབ་ཀྱི་མ་རེད་ལམ་སང་བཟོ་བཅོས་བྱེད་དགོས་རེད་དཀྲུགས་དཀྲུགས་བྱས་ཕར་སྤོ་ཚུར་བྱེད་དགོས་རེད་ཉལ་ས་ཡིན་ན་དེ་དང་དེ་བཞིན་རེད། དུད་འགྲོར་སྐྱེས་སོང་ན་སྐྱེས་ནས་མ་ཤི་བར་དུ་ག་པར་སླེབས་སླེབས་དེ་ལ་བསྡད་ཀྱི་འོག་ནས་ཡར་ཟ་གི་རེད་གཡས་གཡོན་ནས་ཟ་གི་རེད་སྒང་ནས་མར་མནན་སྡོད་ཀྱི་རེད་འགྲོ་ས་ཡོད་ཨ་མ་རེད་སུས་སུས་ཁ་ག་ཐུག་ལ་ག་རེ་ཁེལ་ཁེལ་དེ་ཟ་རྒྱུ་རེད། འོ་ད་དེ་འདྲ་གི་སྡུག་བསྔལ་མྱངས་ནས། ཨ་ནི་ཚེ་ནི་རིང་པོ་རེད་དུད་འགྲོ་བྱིངས་ན་གནས་པ་ལ། ཨ་ནི་ཚེ་ལོ་མང་པོ་རེད་ཚེ་ལོ་ཧ་ལམ་པའི། མཆོག་ཏུ་རིང་བ་ཆུ་སྲིན་དེ་ཚོ་ལ་ལོ་ལྔ་བརྒྱ་རྫོགས། ཨོ། ལས་མཁན་ཡོད་རེད། ཚེ་ཐུང་བ་བྱེད་གི་ཡིན་ན་དུད་འགྲོ་ཆུང་ཆུང་དེ་ཚོ་ཡོད་མཚམས་རེར་གཙང་གི་ཉི་མ་གཅིག་ལས་ཚེ་འཕོས། ཆུ་ཚོད་གཅིག་ཡ་མི་ཐུབ་པའི་དེ་འདྲ་ཡོད་རེད། ད་ཡི་དྭགས་ཟེར་ཉན་འདི་སྡུག་བསྔལ་ལ་བསམ་བློ་གཏོང་ནི་ཡི་དྭགས་བྱིངས་ན་གནས་པ། ཡི་དྭགས་གི་གྲོང་ཁྱེར་སུམ་ཅུ་རྩ་དྲུག་ཡོད་རེད་ས་འོག་ལ་ཡོད་རེད། དེ་ནང་ལ། ཡི་དྭགས་སོ་སོ་ལ་དེ་ནས། སྡུག་བསྔལ་མྱོང་ལུགས་མི་འདྲ་བ་བཞི་ཡོད་རེད། འབྲས་ཐུན་མོང་ཡིན་པ་དང་ཟ་རྒྱུ་འཐུང་རྒྱུ་མེད་པར་སྐམ་པོ་བྱས་བསྡད་དགོས་པ་ཅི་བར་ཐུན་མོང་རེད། ལུང་པའི་ས་ཆ་གང་བློ་བཟང་མི་དྲག་གི་ཉི་མས་ཚིག་དེ་བས་བཟོ་འདྲ་པོ་རྩྭ་ཡོད་མ་རེད་རླན་ཡོད་མ་རེད། ཆར་པ་གཏོང་གི་ཡོད་མ་རེད། ཡིན་དུས། ཁོ་རང་ཚོ་ནི་གཟུགས་པོ་ཆེན་པོ། གྲོད་ཁོག་རི་ཙམ། མིད་པ་ཕྲ་བོ་དེ་ལ་མདུད་པ་ཡོད་རེད། འདྲེས་མ་འགའ་དེ་ཡོད་དེ་མར་འགྲོ་གི་ཡོད་མ་རེད། ཟ་རྒྱུ་མིད་ནས་འགྲོ་གི་ཡོད་མ་རེད། སྟོང་དཀར་གྱི་ཡན་ལག་རྩྭ་ཕྲན་བཞིན་དུ་ཕྲ། ཡན་ལག་ནི་རྩྭ་ནང་བཞིན་ཕྲ་བོ། ཨ་ནི་གྲོད་ཁོག་འཁྱོག་གི་ཡོད་མ་རེད་ལངས་ཐུབ་གི་ཡོད་མ་རེད་འགྲོ་ཐུབ་གི་ཡོད་མ་རེད། རབ་གཡོགས་ལྷུ་ཚིགས་ཐལ་མེ་ཡི་ཚ་ཚ་འབར། གཟུགས་པོ་ནི་སྐམ་པོ་ཟ་རྒྱུ་འཐུང་རྒྱུ་མེད་པར་རླན་མེད་པ་ཡིན་ཙང། ཤིང་ལ་ཡར་ཀོ་བ་གཡོགས་བཞག་པའི་བཟོ་ལྟ་གཅིག་སྐམ་པོ་རེད། ལུས་སྐམ། ཐལ་བས་གཡོགས་མདོག་ངན་པ་ཐལ་བ་བྱུགས་བཞག་པའི་བཟོ་ལྟ་གཅིག་རེད། ཐལ་བས་རབ་གཡོགས། ལྷུ་ཚིགས་ཐལ་ད། གྲོད་ཁོག་ལྟོགས་ཙང་གཅིག་ཨ་ར་དག་ནི་མ་འགྲོ་ཀ་མེད་གི་བའི་ཆར་ཆུར་ཅན་འགུལ་བའི་སྐོར་གྱི། ཚིགས་གང་ག་ལོག་ཁྲོག་ཁྲོག་ཤུ་དེ་ནང་བསྟན་ནི། ལྷོ་ཆོས་ཐབས། མེ་མེ་སྟག་འཕྲོས་ནས་མེ་ཏོག་ཏོག་འབར་ཡོང་གི་བ། དཀའ་ལས་ཆེན་པོ་ཡོང་བའི་ངེས་སྡུག་བསྔལ་ཆེ། ཨ་ནི་ཞེད་སྣང་ཡོད་རེད་གཤིན་རྗེའི་སྐྱེས་བུ་མཚོན་ཆ་ཐོགས་པ་གིས་བརྡུང་བསྡད་ཡ་བསད་མ་བསད་གཏོང་ཡ་དཀའ། འོ་དེ་འདྲ་གི་སྡུག་པོ་ཞེ་པོ་གཏོང་གི་ཡོད་རེད་དེ་ཚོ་ལ། འཇིགས་པའི་སྡུག་བསྔལ་དང་ངལ་བའི་སྡུག་བསྔལ་གཉིས་ཡོད་རེད། མཚན་ཞིང་ཟེར་ཡི་དྭགས་འགའ་ཤས་ལ་ནི། དཔེ་གྲོད་ཁོག་ལྟོགས་ནི། དཔེ་ལྟོགས་ཐག་གིས་ཆོད་ནི། ཨ་ནི། དབུགས་དབྱུང་ཡ་དེ་ལ། མེ་ལྕེ་ལྷབ་ལྷུབ་དབྱུང་ནི། མེ་འབར་ནི་ཁའི་ནང་ནི་མེ་འབར་མཁན་དེ་འདྲ་ཡོད་རེད། སྡུག་བསྔལ་མྱོང་ཐུབ་གི་མ་རེད་ཤི་འགྲོ་གི་རེད་བ་སྟེ། ཡེ་ནས་གྲོད་ཁོག་སྟོང་པ་ཞག་ལྔ་དྲུག་འགྲོ་དུས་དེ་ན་གི་འདྲ་ཡོད་རེད། ཞག་དགུ་བསྡད་ཐུབ་ན་སྐད་གྲགས་ཆེ་གི་རེད། ཁ་ཐོར་བ་སུ་གཏོགས་སྐྱེ་བོ་ཡོད་རེད་ཡང་འཛམ་བུ་གླིང་ན་ཡོད་རེད་མི། ཁོང་ཚོའི་ལུང་པ་ནི་མེད་པར་ཁ་ཐོར་དེ་ག་དུད་འགྲོ་དང་གཅིག་པ་རེད། ཡི་དྭགས་ཁ་ཐོར་བ་འཛམ་བུ་གླིང་ན་ཡོད་རེད། སྐྱེ་བ་ལེན་ཡག་དེ་ལ་མངལ་ནས་སྐྱེ་བ་ང་རང་ཚོ་ནང་བཞིན་ཨ་མའི་ཁོག་པ་ནས་སྐྱེ་མཁན་ཡོད་རེད། ལྷ་ནང་བཞིན་བྱས་དམྱལ་བ་ནང་བཞིན་བྱས་རྫུས་ཏེ་སྐྱེ་ཡོང་མཁན་ཡོད་རེད། ཡི་དྭགས་ཡི་དྭགས་ཟེར་མིང་བཏགས་དགོས་ཡག་དེ་རྟག་པར་བྱས་ཟ་རྒྱུ་གཅིག་འཐུང་རྒྱུ་གཅིག་ག་བ་ཡོད་ནོ་བསམ་ཡིད་ལ་པས་ཟས་ཡིད་ལ་བཏགས་བཏགས་པ་བསམ་བསམ་བློ་གཏོང་གཏོང་པ་ཡིན་ཙང་མིང་ལ་ཡི་དྭགས་ཐོགས་པ་རེད།

དཔེར་ན་དགེ་འདུན་འཚོ་རྒྱ་མཚོ་ཆེན་པོ་ནས་འགྲོ་ཚུར་ཡོང་དུས། གྲུ་ནས་ཚུར་ཐོན་ཚར་ནས་ཚོང་པ་ཚོས་གཉིད་ཁུག། དེ་འདྲ་བྱས་ནས་ཁ་ཤས་སྔོན་ལ་འགྲོ་ཁ་ཤས་གཞུག་ལ་འགྲོ་ཅིག་གིས་བྱས་ཁོ་རང། ལུས་པ་རེད་གཉིད་ཁུག་བསྡད་ནས། ཁོ་རང་ཕྱིན་ནས་ལམ་ཀ་ནོར་ནས་གྲོང་པ་མེད་ས་རྐྱང་ཐོག་པའི་ལུང་སྟོང་ཤ་སྟག་སླེབས་ནས་ཡི་དྭགས་མང་པོ་ཐུག་དམྱལ་བ་མང་པོ་ཐུག་ཉི་ཚེ་བའི་དམྱལ་བ་དང་ཉི་ཚེ་བའི་ཡི་དྭགས་ཁ་འཐོར་དང་དེ་འདྲ་ལས་མང་པོ་ཐུག་ཡོད་རེད། ཡི་དྭགས་གཅིག་གི་རྩར་སླེབས་དུས། ཡི་དྭགས་ཨ་མ་རྒན་གོག་ཅིག་གིས། ཡར་ལངས་ཐུབ་ལ་མ་ཐུབ་བྱས། ལྦ་བ་ཆེན་པོ་ཞེ་པོ་ཅིག་བྱས། མདུན་ལ་ལྦ་བ་ཡོད་པ་ལས་ལྷག། ལྟག་ཀོང་རྒྱབ་ལ་ལྦ་བ་བྱས། མགོ་ལ་ལྦ་བ་ཆ་བྱས། ཡར་མར་ཕྱོགས་པས་ཀྱི་ལྦ་བ། དེ་འདྲའི་གཅིག་གི་མདོག་ངན་ཞེ་པོ་ཅིག་དང་ཐུག། དྲི་མ་ངན་པ་ཁ་མཁན་མདོག་ངན་པ་ཡོད་མཁན། ཕྲུ་གུ་ལྔ་བརྒྱ་སྐྱེས། ཕྲུ་གུ་ལྔ་བརྒྱ་པོ་དེ་དེའི་རུས་བུ་ནི་བེམ་པོ་ནང་བཞིན་རུས་བུ་ནི་ས་སྒྱུ་མ་གཉིས་པ། གང་ག་ལོག་གྲོགས་བོ་ཏོག་ཅི་བདེ་ཡོད་ས་ཅི་ལས་བ་རེད། འདི་ནི་སྐད་ཆ་དྲིས་ནས་ཆོས།

ངོ་ཤེས་བྱུང་འདི་ལབ་ཆོག་གི་རེད་ངས་ལན་སྤྲད་ཆོག་དེ་ཤེས་གི་མ་རེད་ཟེར། ངའི་ཁྱོ་ག་ངོ་མི་ཤེས་ག་ཡེ་མེད་མིག་ཡ་གཅིག་ཞར་བ་རེད་ཁུ་ལ་པ་ཡ་གཅིག་ཚིག་རེད་པས་ཕྱི་ལོ་བྷ་ཁ་སུ་ལོག་འདི་ཡོད་རྐང་པ་འདི་ཞ་བོ་ཡིན་དབང་ཆུང་ཤོས་ཡིན་ཡི་དྭགས་ཚོ་གི་ནང་དབང་ཆུང་ཤོས་ཅིག་ཡིན་ཨ། དེ་རེད་ཨ་འདུག་ལྟ་རོགས་ཅིག་བྱ་ཡག་ད་དེ་འདྲ་ཐུག་བྱུང་ངས་ལན་སྤྲད་དགོ་ཨ་སེམས་བཙུག་ལོག་པས། དེ་བར་ལ་དམྱལ་བ་ཉི་ཚེ་བ་ཁ་ཤས་མཐོང་ཡོད་རེད་ཡི་དྭགས་མང་པོ་མཐོང་ཡོད་རེད་ཨ་ནི་ང་ཚོ་གཏམ་རྒྱུད་ཅིག་བྱས་དེ་གཏམ་རྒྱུད་དེ་ངའི་དབང་རེད་དེ། ལམ་རིམ་བློ་སྦྱོང་བྱེད་མཁན་ཕན་ཐོགས་ཀྱི་ཡོད་རེད། ཁོང་རྒྱ་གར་དུ་ཕེབས་འདི་བ་ཡི་དྭགས་སུ་འདུག་ས་ལ་ཟིག་ཞུགས་ཙང་ཁག་གཅིག་ལ། རྣལ་འབྱོར་པ་རུབ་གཅིག་གིས། ཅེས། གཏོར་མ་གཏོང་གི་ཡོད་རེད། གཏོར་མ་དང་གཏོར་ཆུ་གཤོ་དུས་བཅས་དེ་ཡི་དྭགས་གང་ག་དེ་ཚང་ཁ་གྱོ་རུག་རུག་རུག་འགྲོ་གི་ཡོད་རེད། དེ་ནས་གང་ག་དེ་རུ་སྤ་རུག་ལ་ཕར་བརྫིས་ཏེ། སྡིག་ཉེས་གཅིག་གིས་ལུས་པ་བསད་ནས།

ཡང་མ་ཡང་འབྲུ་ཅིག་ཆང་བཙོ་ཡག་འབྲུ་ཅིག་སྐམ་བསྡད་དུས། ཡང་རི་པི་ཡིན་པེ་པེ་ཇི་ཟ་ག་ཡོང་དེ་ཅིག་གཞུས་ཅེས་རྐང་པ་ཆག་སྐྱོན་བཟོ་བའི་དེའི་འབྲས་བུ་རེད། མ་ད་དེ་ལས་ཁོ་ལས་འབྲས་དེ་རེད་བཤད་རྒྱུ་ཡོད་རེད། ཁོ་དང་ཡི་དྭགས་སྡུག་ཤོས་ཅིག་ཡིན་གྱི་རེད་བ། ད་འཛམ་བུ་གླིང་ན་ཡོད་པའི་ཡི་དྭགས་ཁ་འཐོར་ཚོ་སྐྱིད་པོ་ཞེ་པོ་རེད་ད། ཡི་དྭགས་ཀྱི་ཡུལ་ནི་མེན་པ་ཡིན་ད་རེད་དེ་ཡིན་ནའི། ཡི་དྭགས་པས་མང་པོ་ཡ་ཁང་པ་བུ་ལས་བཀག་བཞག། སྐྱེས་བུ་མཚོན་ཆ་ཐོགས་མཁན་གུ་དྲག་ལས་ཀྲོང་བདེ་གཤིན་རྗེའི་སྐྱེས་བུ་རེད་མ་གཏོགས་ཁོ་རང་ཚོའི་ལས་རེད།

མགྱོགས་པོ་མགྱོགས་པོ་ཡར་ལངས་ནས་ཁོ་རའི་ཆུ་བླུགས་ས་དེ་ནང་དེ་ཆུ་སྣོད་ནང་ཆུ་གཅིག་བཅུག་ཨ་ཆུ་སྣོད་སྐམ་པོ་རེད་ཡོད་མ་རེད་ཆུ་དེ་མེད་ཙང་ཆུ་སྐུད་དེ་གོན་ཨ་ཕི་བས་ཆུ་ཆེན་པོ་གཅིག་རྒྱུག་གི་ཡོད་རེད་དེ་ཆུ་དེ་གར་འཐུང་འགྲོ་དགོས་བསམ་རྒྱུག་ཕྱིན་ཕ་གི་གཙང་པོ་ཁ་ལ་དེ་ཆུ་ཡོད་མ་རེད་གྲམ་ཐང་མ་གཏོགས་ཡོད་མ་རེད་གྲམ་ཐང་མ་གཏོགས་མེད་ཙང་ད་དེའི་ཕ་གི་ནང་དེ་ཤིང་ཏོག་དཔེ་ཞིམ་པོ་ཞེ་དྲག་ཡོད་མོད་ཤིང་ཏོག་སྨིན་ཏེ་ཡོད་རེད་ད་ཤིང་ཏོག་དེ་ཟ་དགོས་ཀྱི་རེད་བསམ་ཆུ་མེད་བརྩམས་འགྲོ་ཆོ་རི་དང་བྲག་ཚང་སྒོ་མ་སྤུའི་བམ་ཤིང་སྡོང་ཚར་ལེ། ཤིང་ཏོག་ཡོད་ཤིང་ཏོག་ཡོད་རྒྱུ་ཕར་བཞག། ལོ་མ་ཡོད་མ་རེད་པགས་པ་ཡོད་མ་རེད་ཤིང་སྐམ་པོ་སྐམ་ཆང་ལྡན་ཡོད། ད་ནི་དགེ་སློང་ཐང་ཆད་འུ་ཐུག་ནི་ཕྱིན་ཆད་འཇལ་འགྲོ་ཡོད་མ་གཏོགས་ཆོས་གོས་དེ་ཕུད་ནི་ཤིང་སྡོང་དེ་སྒང་ལ་བཀལ། ཆུ་བཙལ་ག་ཕྱིན་པ་རེད། ཆུ་མ་རྙེད་པ་རེད། མ་རྙེད་ཚུར་ལོག་ཡོང་ཤག་ཁོ་རེ་ཁང་པ་ན་ཉལ་བསྡད་འོང། སང་ཞོགས་གཉིད་སད་ཡོང་དུས་ཨ་མདང་དགོང་ང་རྨི་ལམ་སྡུག་ཅག་དེ་འདྲ་ཞིག་བཏང་སོང་ཨ་བསམ་པ་འདྲ་བོ་བྱུང་བ་རེད་དེ་རྨི་ལམ་མིན་པར་དངོས་གནས་ཕྱིན་པ་རེད་ཁོ་རེ་ཆུ་ར་མ་ནི་ཆུ་ཡོད་རེད། ཆོས་གོས་ཡོད་མ་རེད། ད་ཆོས་གོས་དེ་གོ་མ་དང་བཙལ་འགྲོ་དུས་ཡོག་མ་རེད་ཁང་པ་ནང། ཆུ་ཕར་ངོས་དེ་ཤིང་རླན་པ་འདི་ཤིང་འབྲས་བུ་གཅིག་པ་ལ་བཀལ་བཞག་ཁོ་ནག་པོ་འགྲོ་དུས་ཤིང་ལ་ཤིང་ཏོག་མེད་ཆུ་ཡང་མེད་ཆོས་གོས་དེ་བཀལ་གྱི་བྱུང་ཡོག་རེད་སང་ལོ་ཡང་ཆོས་གོས་ལེན་མཁན་མི་ལ་རྩེད་འཕྲུལ་གཏོང་དགོས་བྱུང་བ་རེད།

ད་རིགས་དྲུག་སོ་སོའི་སྡུག་བསྔལ་ཅན་ནི་དེ་རེད་ཡ་ད་ང་རང་ཚོ་ཤི་སོང་ན། ག་རེ་མོ་གོ་ག་རེ་བྱས་ནས་ཤི་ནི་སྐྱེ་བ་ལེན་དགོས་པ་རེད་འགྲོ་བ་རིགས་དྲུག་མ་གཏོགས་འགྲོ་ས་མེད་པ། ལྷ་ལ་འགྲོ་ཁག་བྱས་ནས་སྐྱིད་པོ་ཞེ་པོ་ཅིག་བྱས་ཆོས་བྱེད་མ་བྱུང་ཤི་ནི་མར་ཡོང་རྒྱུ་རེད། ལས་བཟང་པོ་འདི་རྫོགས། ཨ་ནི། འཆི་ལྟས་ཕོག་པའི་སྡུག་བསྔལ་ག་ཚད་མྱོང་དགོས། མི་ཚེ་ལས་རིང་བརྩིས་ཨ་ནི། སུམ་ཅུ་རྩ་གསུམ་ལ་ལོ་བདུན་བརྒྱ། རྒྱལ་ཆེན་རིགས་བཞི་གི་ལོ་ལྔ་བརྒྱ།

ད་འཐབ་བྲལ་གྱི་ལྷ་ཡིན། མ་ཟད་འཕྲུལ་དགའ་གི་ལྷ་ཡིན་ན་ནི་འཆི་ལྟས་ཕོག་ནས་ཞག་པ་བདུན་རིང་ལ་ཁོང་རང་ཚོའི་ཚེ་ལ་ང་ཚོའི་མི་ལོ་ལ་བརྩིས་ན་ནི། མི་ལོ་བརྒྱ་དང་བཅུ་གཉིས་ཡོད། ལོ་བརྒྱ་དང་བཅུ་གཉིས་རིང་ལ་ཁ་ཡ་བྱེད་མཁན་མེད་པར་སོ་སོའི་གྲོགས་པོ་གྲོགས་བཤེས་རྩེད་མོ་རྩེད་རོགས་གང་ག་གིས་མིག་མ་བལྟས་ན་ནི་བྱེ་མའི་ནང་ལ་འགྲེ་ལོག་རྒྱག་བྱེད་པའི་ས་གཞི་མི་འདུག་ཡ་ཡིན་རིན་པོ་ཆེའི་ས་གཞི་སྒང་ལ་འགྲེ་ལོག་རྒྱག་ནས་སྐད་ངན་རྒྱག་བྱེད་དེ་ག་ན་སྡུག་བསྔལ་དེའི་གོ་བ་བཟང། ད་དེ་ཞེན་པ་ལོག་དགོས་ཡ་འཆི་ལྟས་ཕོག་པའི་སྡུག་བསྔལ་དེ་བས་ཕལ་ཅི་ཐན་ཤོག་གོ་ཡ་ཅི་ཡོད། དེ་མ་ཉམས་ཐོས་ཡོད་མ་དང་ཡག་སྐྱེས་ཚར་ནི། ལྷ་ལ་སྐྱེས་ན་དེ་རེད་ལྷ་མ་ཡིན་ལ་སྐྱེས་ནི་མ་དང་ཕྲག་དོག་དང་གཡོ་སྒྱུ་ཤ་དང་གཡོ་སྒྱུ་གཡོ་སྒྱུ་དང་ཞེ་དྲག་གཡོ་སྒྱུ་བྱེད་དེ་གོ་མ་འཇུ་ཡང་རེད་གཡོ་སྒྱུས་སྒྲིབ་པས་བདེན་མཐོང་སྐལ་བ་མེད་ཟེར་བདེན་པ་མཐོང་བའི་སྐལ་བ་ནི་ཡོད་མ་རེད་ཨོ་ད། མི་ལ་སྐྱེས་སོང་ན་སྐྱེ་རྒ་ན་འཆིའི་སྡུག་བསྔལ་རེད་དེ་ནང་བཞིན་གྱི་དེ་ནི་ཡི་དྭགས་ལ་སྐྱེས་ན་ཡི་དྭགས་སྐྱེས་ན་ཨ་བོ་ཚེ་ཡི་དྭགས་ལ་བཀྲེས་སྐོམ་གི་སྡུག་བསྔལ་ངན་བྱེད་ཀྱི་དུ་གཟུགས་ཀྱི་ངན་པ་ཞེ་སྡང་ཆེན་པོ།

སྡུག་བསྔལ་དེ་འདྲ་མྱངས་སོང་ན་ག་འདྲ་ཡོང་གི་འདུག་ཨོ་ད་ནི་སེམས་པའི་ཁོག་པའི་ཁོག་ལ་ངེས་འབྱུང་སྐྱེ་གང་ཐུབ་ཐུབ་བྱེད་དགོས་རེད། སྔོན་མ་ང་འདི་བར་ཡོང་དུས་ཁ་ཤས་ཀྱིས་ཕྱི་རྒྱལ་མི་ལ་དམྱལ་བ་མ་བཤད་ཁོང་ཚོ་སེམས་ཁྲལ་བྱེད་བསྡད་ཀྱི་རེད་བསམས། དམྱལ་བ་མ་བཤད་ན་ཆོས་ག་རེ་བཤད་ཨ་ནི་སེམས་ཁྲལ་ཟེར་ནས་སྡུག་བསྔལ་དྲན་ངེས་འབྱུང་མ་བསྒོམས་ན་ཆོས་ག་ནས་ཡོང་གི་རེད་སེམས་ཁྲལ་བྱེད་ལུགས་གཉིས་ཡོད་རེད། ཕ་ཤི་སོང་མ་ཤི་སོང་ཕྲུ་གུ་ཤི་སོང་ཟེར་སྨྱོ་མཁན་ཡོད་རེད། དེ་སྨྱོ་ནི་ཕ་ཤི་མ་ཤི་གི་སྡུག་བསྔལ་བསྒོམས་ནས་སྨྱོ་བ་མ་རེད་ཆགས་ཞེན་གྱིས་སྨྱོ་རེད། ཡང་བུ་དེ་ཤི་སོང་ཡག་པོ་ཤོར། ཨ་ཕ་ཤི་སོང་ཡག་པོ་ཤོར་བསམ་སྟེ་བློས་མ་ཐོངས་ནས་ཆགས་ཞེན་གྱིས་སྨྱོས་པ་རེད། ཁོའི་སྡུག་བསྔལ་སྒོམ་གྱི་ཡིན་ན་སྨྱོ་གི་མ་རེད། སྡུག་བསྔལ་ག་ཅིག་ད་ཀི་འཁོར་བའི་རང་མདོག་རེད་འཁོར་བ་རྒྱུད་དྲུག་འདི་ནང་ལ་མ་འཁྱམས་པ་ཅིག་དགོས་འདུག་བསམ་ངེས་འབྱུང་བྱེད་ཀྱི་རེད་མ་གཏོགས་སྨྱོ་གི་མ་རེད། ཕ་ཡུལ་གྱི་ས་ཆ་ཤོར། བསྟན་པ་ཤོར་རྒྱ་མི་བོ་ལ་བོད་རྒྱུ་མ་རག་ཕོ་བ་ཁེ་རྒྱུ་མེད་པ་བས་སོག་ཨ་དང་ཕྱི་སྡོད་སློབ་མང་ནུས་བ་གཅིག་ཉེ་ཚན་སྟོད་སྨད་ལང་ཀག་ཡོད་མེད་ལ་མ་ལྟོས་བོད་དོན་ནི་རྒྱ་གར་འབྱོར་རེ་དང། རྒྱ་གར་ལས་ལས་ནང་དུ་བག་ཚ་བསྡད་པའི་སྨྱོན་པ་བཅུ་གཉིས་ཙམ་བྱུང་སོང། མི་གཞན་ཆོས་སྣ་དག་བྱེད་མཁན་མ་རེད་དྲན་པ་དེ་རེད་དེ། དེ་ཆགས་ཞེན་བློས་མ་ཐོངས་སྨྱོ་བ་ཡིན་གྱི་རེད་མ་གཏོགས་དེ་འདྲའི་སྤྱིར་མི་སྨྱོ་དགོས་དགོས་ཡོད་འདི་ང་རང་ཚོ་ང་དང་ང་ལས་ལྷག་པ་མང་པོ་ཡོད་རེད་དེ་གའི་རྒྱུ་ཅ་ལག་ཡོད་རེད་ཁང་ས་ཞིང་ཡོད་རེད་འདུག་ག་ནས་ཡིན་ནའང་རྟ་ཟོག་སེམས་ཅན་ཡོད་རེད་ང་ནི། ཅིག་གཡོག་གཡོག་པོ་ཡོད་རེད་ག་ནས་ཡིན་ནའང་ཡོད་རེད་བ་དེ། ང་ནི། སྨྱོ་རྒྱུ་ཕར་བཞག། བློ་ཕམ་གི་མི་འདུག་སྐྱེ་བ་སྔ་མའི་ལས་རེད་ཁོ་ལས་ལས་ཀྱི་ཅིག་བཀོད་རིགས་བྱས་ཡག་པ་སོ་སོས་བསགས་པའི་ལས་རང་ཉིད་ཀྱིས་བྱས་པ་རེད་ཡོ་སྦྱོང་རེད་བསམ་བློ་ཡག་པོ་གཏོང་ན། སྐྱེ་བ་སྔ་མའི་ལས་དེ་དག་འགྲོ་གི་རེད་བསམ་པ་མ་གཏོགས་ཟ་རྒྱུ་ཅི་ནས་རག་གི་འདུག་གོན་རྒྱུ་ཅི་ནས་རག་གི་འདུག་དེ་འགྲིག་གི་རེད་ལྟོ་གོས་བཟོ་ཡག་ལྟོ་གོས་གཉིས་ཀྱི་འགྲིག་ཡོད་རེད་གཞན་པས་ག་རེ་བྱས་བསམ། རྒྱུ་ནི་སེམས་ཁྲལ་ཡོང་གི་མེད་ང་ལ་ནི། བསམ་བློ་ཁོག་མ་ཞན་པ་ཡིན་མིན་ནོ་གང་ཡིན་མིན་ནོ་མི་ཤེས།

ཚིགས་བཅད་ཀྱི་བློན་པོ་དེ་ཡང་ཆེས་རྒྱལ་པོ་རྩར་གྲི་རིང་པོ་ཅིག་སྐེད་པར་གཟེར་ནས་འགྲོ་བ་རེད། ཨེ་རྒྱལ་པོ་གི་ཁྱོད་ལ་གྲི་རིང་པོ་དེ་འདྲ་གཟེར་ནི་གང་ཡིན་པ། དེ་ཁྱོད་སྐུ་ཚབ། ང་ཁྱོད་ལ་སྲུང་ག་ཡིན། ང་སྲུང་དགོས་ག་རེ་ཡོད། སྲུང་དགོས་ག་རེ་ཡིན་པ་ཁྱེད་རང་གསོད་མཁན་མེད་ཕྲུ་གུ་སུམ་ཅུ་སོ་གཉིས་བསྟན་ལས་མི་འདུག་ག། དེ་ཚོ་ང་གསོད་གི་མ་རེད་བ། ཁྱེད་རང་ཤེས་ཀྱི་མ་རེད་ངས་ཧ་གོ། ད་ངས་རྐང་བཙུགས་གྲི་ཁྱེར་ཡོང་པ་ཡིན། ཨ་རེད་མེད་རེད་ཁོ་ཚོ། ལག་པ་ན་ག་རེ་འཁྱེར་འདུག་གཟིགས་དང། ཨ་ནུ་བལྟས་པས་གྲི་ཤ་སྟག་ཡོད་ཙང་རྒྱལ་པོ་ཡིན་པ་རེད་ཟེར་རྒྱལ་པོ་བརྟག་དཔྱད་ཞིབ་པོ་ཡོད་མ་རེད་བ། སུམ་ཅུ་སོ་གཉིས་པོ་དེ་ཚོ་ཡར་བཅུག་ཤན་པ་ལ་སྤྲད་སྐེ་བྲེགས་ནས་མགོ་སུམ་ཅུ་སོ་གཉིས་དེ་གཟེབ་ཅིག་ན་བཅུག་ཨ་མའི་རྩ་ལ་བསྐུར་བར་ཚང་ཕྱི་མ་ཚ་པོ་མགོ་སུམ་ཅུ་སོ་གཉིས་མགོ་དེ་བྲེགས་ནས་ཨ་མ་རྩ་ལ་བསྐུར་རེ་བྱས། ཨ་ནི་ཨ་མས་སངས་རྒྱས་ཀྱི་མཚན་ཡིད་ལ་བྱས་ནས་མོ་ལོང་གྱིས་ཡིད་བརྒྱ་མེད་སོང་མི་འགྲོ་ཡག་གི། སེམས་ཁྲལ་རྩ་ནས་མ་བྱས་པ་རེད། ཁྱོད་སྔས་མ་བུ་གཅིག་ཤི་དུས་སྨྱོ། ད་ལོ་བུ་སུམ་ཅུ་སོ་གཉིས་བསད་བྱས་དུས། ཁྱོད་སེམས་ཁྲལ་མ་བྱེད་ག་རེ་རེད་ཟེར་དྲིས་པ་རེད་པ་དྲིས་ཙང་སྔས་མ་ངས་བུ་གཅིག་ཤི་དུས་ང་ཡི་འཁོར་བ་ལ་ཞེན་པ་ཡོད་འཁོར་བ་བློས་མ་ཐོངས་བསྡད་ཡོད་རེད། ད་རེས་ངས་འཁོར་བའི་ཆོས་ཉིད་ཤེས་པ་རེད་འཁོར་བ་འདི་ན་འཁོར་བ་ཆན་ཆན་འདི་ལས་མ་གཏོགས་འགྲོ་ས་ཡོད་མ་རེད་སེམས་ཁྲལ་བྱས་ཡོང་མ་རེད་ཅེས་པས། ཨ་ད་དེ་འདྲ་ཡིན་ཙང་འཁོར་བའི་སྡུག་བསྔལ་བསམ་བློ་བཏང་སྡུག་བསྔལ་བསྒོམས་ངེས་འབྱུང་སྐྱེས་དེ་འདྲ་བྱས་ན་གཞི་ནས་འཁོར་བ་ལས་གྲོལ་ཡག་གི་ཐབས་ཅིག་བྱེད་དགོས་ཡིན་ཙང་སྡུག་བསྔལ་སྒོམ་དགོས་རེད། ད། ང་ཚོ་ཁོག་སྐྱིད་རིགས་དྲུག་སོ་སོའི་སྡུག་བསྔལ་མྱོང་མྱོང་ཚུལ་བཤད་ཚར་བའི་ཁུལ་བྱས། ད། འདི་འཁོར་བ་འདི་ན་བསྡད་ན་འཁོར་བ་སྤྱི་ཡི་སྡུག་བསྔལ་འདི་ལ་ག་རེ་ཡོད་རེད་ཟེར་ན། དེ་ལ་སྡུག་བསྔལ་བརྒྱད་བསམ་པ་སྡུག་བསྔལ་དྲུག་བསམ་པ་དེ་འདྲ་ཡོད་རེད་དེ། ད་བརྒྱད་ཕྱི་དར་ཨ་ཅེ་བཤད་ཐུབ་གི་མ་རེད་སྡུག་བསྔལ་དྲུག་དེ། ད། གང་ག་རང་བཤད་དགོས་མེད་མི་ཤེས། ངེས་པ་མེད་པའི་སྡུག་བསྔལ་ཡང་ཡང་ལུས་ཡང་ཡང་འདོར་བའི་སྡུག་བསྔལ་ཉིང་མཚམས་སྦྱར་བའི་སྡུག་བསྔལ། ངོམས། གྲོགས་མེད་པའི་སྡུག་བསྔལ། ཟེར་ཡ་དེ་ཚོ་བསམ་བློ་གཏོང་ན་ཡག་པོ་ཡོད་རེད།

ཁྲི་ཕྲག་བརྒྱད་ཐུབ་པའི་སྐབས་ལ་ཡོང་གི་རེད་རྒྱུ་མ་ཡོང་གི་རེད་ངས་མ་ཡོང་བྱུང་ཡོད་རེད་འཁོར་ལོས་སྒྱུར་བའི་རྒྱལ་པོ་སྐྱེ་བ་ལེན་ཡོང་སོང་འཁོར་ལོས་སྒྱུར་བའི་རྒྱལ་པོ་བྱས་རྒྱལ་སྲིད་སྣ་བདུན་གི་དྲུང་ནས་ནམ་མཁའ་ལ་ཕར་ཕེབས་རྒྱུ་ཡོད་རེད་ཞབས་ས་ལ་མ་རེག་པ། གླིང་བཞི་ལ་དབང་བསྒྱུར་གི་རེད་འཛམ་བུ་གླིང་ལ་དབང་བསྒྱུར་གི་རེད་གླིང་གསུམ་ལ་དབང་བསྒྱུར་གི་རེད་རྒྱལ་པོ་ང་ལས་ནུ་ཕྱི་ད་གླིང་བཞི་ལ་དབང་བསྒྱུར་བས་མི་ཚད་ཡར་སུམ་ཅུ་རྩ་གསུམ་ལ་ཡར་ལྷ་ཡི་དབང་པོ་བརྒྱ་བྱིན་དང་མཉམ་དུ་ལ་བྱས་གདན་གཅིག་སྒང་ལ་མཉམ་དུ་བསྡད་སུམ་ཅུ་རྩ་གསུམ་གྱི་རྒྱལ་པོ་བྱས་པ་རེད།

ད་ནི་ལྷད་མ་ནི་རེ་བྱུང་བ་ཞིག་སྤེལ་དགོས་བ་རེད། གང་ནས་ཡིག་གི་ཐོག་ནས་ངེས་པ་སྐྱེ་ཡག་ཅིག་དགོས་ཀྱི་ཡོད་རེད་དེ་ལམ་རིམ་བཤད་ངེས་ལ་བསྟན་སྲིད། ལོ་རྒྱུས་དེ་མང་པོ་བཤད་དགོས་འགྲོ་དེ་ལས་བརྒྱབ་པ་དང་རྟོགས་བརྗོད་བརྒྱ་པ་ན་གསུང་བཞག་པ་དེ་འདྲའི་གི་ལས་འབྲས་ལ་ཅི་ཨ་གོ་ཨ་ལྟ་དགོས་རེད་ང་ཚོ་དེ་ཤེས་ལོང་མི་འདུག་དེང་སང་སྐུ་ངལ་དེ་རེད། བརྒྱ་བྱིན་འཁོར་ལོས་སྒྱུར་རྒྱལ་པོ་བཤད་ནས་ག་རེ་ཕན་གི་ཡོད་འགྲོ་བསམ་གི་རེད། ཚངས་པ་བརྒྱ་བྱིན་བྱུང་རོགས་བྱེད་ལྟད་མོ་ད་ཡག་བཤད་པ་མ་རེད་ངས། ད་ང་རང་ཚོ་འདོད་པ་འཁོར་བ་ན་ཡག་པོ་ཅིག་འདོད་གི་ཡོད་རེད་སྐྱེ་བ་ཕྱི་མ་ཡང་མཐོ་བ་ཅིག་སྐྱིད་པ་ཅིག